སྣང་བ། སྣང་བའི་དོན་གོ་ག་རེ་ཟེར། སྣང་བའི། སྣང་བའི་དོན་གཅིག་པུ་བཞག་ཡོད་ཨ་མ་རུང་བ། སྣང་བའི་དོན་གོ་བཞག་གི་འདུག་ཨ། དོན་དེ་རྣམས་ཞེས་སོགས་བཅུ་ལ། སྤྱིའི་སྤྱོད་ཡུལ་ཅན་གྱི་ཤེས་བརྗོད་ཀྱིས། ཞེས་སོགས་ས་བརྒྱ་བསྡུ་བ། སྤྱིའི་ཐ་སྙད་རྒྱས་པར་བྱེད་ཀྱི་རེད། ཅེས་དང། རྟོག་པའི་ཤེས་པ་ལ་ཡོད་པ། སྣང་བའི་དོན་དེ་རྣམས་ཞེས་ཟེར་ན། ད་དོན་གོ་ག་རེ་ཟེར་ན་ཨ་དཔེར་ན་ཤིང་འཛིན་རྟོག་པ་ལྟ་བུ་ལ་ཡིན་ན་ཤིང་འདི་བཞག། ཡང་མེད་ན། ཤིང་མ་ཡིན་ལས། ལོག་པར་སྣང་བ་འདི་བཞག།

བྱེད་དེ། འདི་ལྟར། རིགས་མི་མཐུན་ལས། ལྡོག་པའི་ངོ་བོ་ཅན་གྱི། ཐ་དད་མིན་པ་ལྟ་བུར་སྣང་བ་དེ་སྣང་བའི་ཕྱིར་རོ། གར་སེལ་ཏོ། དེ་ལྟར། རིགས་མི་མཐུན་ལས། ལྡོག་པའི་ངོ་བོ་ཅན་གྱི། ཐ་དད་མིན་པ་ལྟ་བུར་སྣང་བ་དེ་དག་ཤིང་འཛིན་རྟོག་པ་ལ་སྦྱར་ན། རིགས་མི་མཐུན་ལས་ལོག་པ་ག་རེ་ཟེར་ན། ཤིང་གི་འབྲས་བུ་ཅན་མ་ཡིན་པ་དེ་ལས། ཤིང་གི་འབྲས་བུ་ཅན་མ་ཡིན་པའོ་ཤིང་མ་ཡིན་དེ་ལབ་པ་རེད་བ། དེ་ལས་ལྡོག་པའི་ངོ་བོ་ཅན་གྱིས། འོ་ཟེར་དུས་ཤིང་ཡིན་པར་བའི་ངོ་བོ་ཤིང་ཡིན་པ་དེ། ཐ་དད་མིན་པ་ལྟ་བུར་སྣང་བ་རེད། ད་ཡ་གི་ཤེས་བྱ། ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་ཆོས་ཅན། སྤྱིའི་སྤྱོད་ཡུལ་ཅན་གྱི་ཤེས་པ་དང་བརྗོད་པས་སྤྱིའི་ཐ་སྙད་རྒྱས་པར་བྱེད་དེ། དེ་དུ་བ་འདི་ལྟར། རིགས་མི་མཐུན་ལས་ལྡོག་པའི་ངོ་བོ་ཅན་གྱིས་ཐ་དད་མིན་པ་ལྟ་བུར་སྣང་བ་དེ། དེ་སྣང་བའི་ཕྱིར་རོ་ཟེར་ག་རེ་དང་ག་རེ་གཉིས་པོ་དེ། ཤིང་གསལ་དང། ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་གཉིས་པོ་དེ། ཐ་དད་མིན་པ་ལྟ་བུ་ཅིག་སུ་ལ་སྣང་གི་རེད།

སྤྱོད་ཡུལ་ཅན་གྱི་འོག་ཏུ་བརྗོད་པ་ཡིས་ད་ནི་ད་ཡིན་དེ་ནས་དེར་བྱེད་རོགས་བྱེད། ད་ཁྱོད་ལ་གཞི་མཐུན་གྱི་སྤྱོད་ཡུལ་ཅན་གྱི་ཤེས་པ་དང་བརྗོད་པ་ཡིས། ནི་གཞི་མཐུན་གྱི་ཐ་སྙད་རྒྱས་པར་བྱེད་དེ། དེ་ཉིད་གཞན་རིགས་མཐུན་ལས་ལོག་པ་ཡང་སྣང་བའི་ཕྱིར་རོ། ད་ག་རེ་ཟེར་ག་རེ་ཡི་ཆོས་ཅན་ཀོ་སུ་བཟུང་ཤིང་མ་ཡིན་ལོག་པར་སྣང་བ་བཟུང་གི་ཡོད་ན། ཤིང་འཛིན་རྟོག་པ་ལྟ་བུ་ལ་ཤིང་མ་ཡིན་ལོག་པར་སྣང་བ་དེ་བཟུང། དེ་ལ། ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལོག་པར་སྣང་བ་དེ་ག་རེ་རེད་དེ་ག་རེ་ད་ག་གི་ཐ་སྙད་རེད། ད་དཔེར་ན་མ་གི་གཅིག་ཡོང་གི་རེད་བ། འོ་དེ་རང་ཤིང་ཁོ་རང་ལ་སྦྱར་ན་འགྲིག་གི་འདུག།

ལྡོག་པ་གཉིས་ཚོགས་བྱེ་བྲག་ཅིག་ཆགས་ཀྱི་རེད་མ་རེད་འོ་ཆགས་ཀྱི་ཡོད་ད་དེ་ལ་གཞི་མཐུན་གྱི་ཐ་སྙད་བྱས་ཆོག་གི་ཡོད་དེ་ཁོ་རང་མིན་ལས་ལྡོག་པའི་ལྡོག་པ་ཡིན་པ་དང་རྟག་པ་ལས་ལྡོག་པ་དང་ཡང་མ་ན་མ་བྱས་པ་ལས་ལྡོག་པ་དང་ཤིང་མ་ཡིན་པ་ལས་ལྡོག་པའི་ཨོ་གཉིས་ཚོགས་ཅིག་ཡིན་ད་གཞི་མཐུན་ཡིན་ད་གཞི་མཐུན་གྱི་སྤྱོད་ཡུལ་ཅན་གྱིས་ཀྱང་དེ་ལབ་ཆོག་དེ་མཚོན་ན་དེའི་གདངས་མ་དེ་ཡང་ད་ཤིང་ཁོ་རང་རང་ཁྱེར་ན་འདྲ་གང་ཡོད་ས་རེད་ག་རེ་ཟེར་ན་ཡང་ཡོད་ན་སྤྱིའི་སྤྱོད་ཡུལ་ཅན་གྱི་ཐ་སྙད་རྒྱས་པ་བྱེད་དེ་ལ་སྤྱིའི་སྤྱོད་ཡུལ་ཅན་གྱི་ཐ་སྙད་བརྗོད་པ་མ་ཟད།

ཤིང་འཛིན་རྟོག་པ་ལ་སྣང་བཞིན་གྱི་འོག་ལ་ཤིང་དེ་ལ་སྤྱིའི་སྤྱོད་ཡུལ་ཅན་གྱི་ཤེས་པ་དང་ཐ་སྙད་ཀྱིས་སྤྱིའི་ཐ་སྙད་བྱས་ཆོག་གི་འདུག་དེ་མ་ཟད་གཞི་མཐུན་གྱི་སྤྱོད་ཡུལ་ཅན་གྱི་ཤེས་པ་དང་བརྗོད་པས་ཀྱང་གཞི་མཐུན་གྱི་ཐ་སྙད་བྱས་ཆོག་གི་འདུག་དེ་དག་ལ་ཀོ་གཞི་མཐུན་ཡིན་མི་སྲིད་ཀྱི། རེད་པ། ད་སྲིད་དེ་ད་དེ་ཉིད་གཞན་རིགས་མཐུན་ལས་ད་སྔ་དེ་ཡོད་འདུག་ཨ། རིགས་མཐུན་གྱི་དངོས་པོ་དང་རིགས་མི་མཐུན་གྱི་དངོས་པོ་དག་ལས་ལྡོག་པ་ལ་བརྟེན་པ་ཅན་གང་གི་ཕྱིར་ན་གཞན་ནི་མ་འདྲེས་པ་ཁོ་རང་གི་ངོ་བོར་གནས་པ་ཅན་ཁོ་ན་རང་ལས་བརྒལ་འདུག་ཨ། ལེགས་བསྐུལ་བའང་འོག་ཏུ་ལོག་པ་ཡང་སྣང་བའི་ཕྱིར། ཐ་སྙད་ཇི་ལྟ་བུ་ཞེ་ན། ནོར་ཞིང་འཁྲུལ་པའི་དོན་ཅན་ནོ། ད་དེའི་དེ་ཚོ་ག་རེ་ད་ནོར་ཞིང་འཁྲུལ་པ་ཟེར་ཡག་གོ་དོན་དག་ག་ཡང་མ་རེད་དོན་གཅིག་དེ་སྒྲ་སྤྱི་བརྒྱུད་པའི་སྒོ་ནས་འགྲོ་བ་ཡིན་པ་རེད་གཅིག་དེ་དོན་སྤྱི་བརྒྱུད་པའི་སྒོ་ནས་འགྲོ་བ་ཡིན་ཙང་ནི་ནོར་ཞིང་འཁྲུལ་པའི་དོན་ཅན་ཡིན། འོག་ཏུ་ད་ཤ་པ་མ་ཡིན་པ་ལས་ལོག་པ་ཆོས་ཅན་ཞེས་འདོད་པའོ། ཤིང་ལ་ལྟོས་ཏེ་གཞི་མཐུན་གྱི་ཐ་སྙད་ཡ་གི་རྒྱས་པ་བྱེད་ཀྱི་རེད་ཟེར་ད་ང་ཚོ་རྩལ་ལྡན་ཚོ་རེད། ད་དེ་ལྟར་བསྐོ་ན། ཤིང་ཤ་པ་མ་ཡིན་པར་ལོག་པ་ཡལ་གས་བྱས་ན་ཏན་ཏན་མ་ཡིན་པར་ལོག་པ་བཙུགས་ན་གར་བཙུགས་ན་འགྲིག་རེད་བ། འོ་དེ་ལྟར། དཔེར་ན་ཤ་པ་མ་ཡིན་པར་ལོག་པ་བཙུགས་ན་ཡལ་ག་དེ་བཙུགས། འོ་ཤིང་ལ་ལྟོས་ཏེ་གཞི་མཐུན་ཡིན་ཏེ། དེ་ལ་ལྟོས་ཏེ་ཤིང་མིན་ནས་ཀྱང་ལོག། ཤ་པ་མ་ཡིན་པ་ལས་ལོག་པ་ཞིག་འདིས་སྐད་ཆ་དེ་གཏང་མ་ཡལ་གས་ཤེས་ལ་ཡོད་པའི་དོན་དེ་ན་དེ་ལྟར་ལྡོག་པའི་ངོ་བོ་ཅན་དེས་ན་ཐ་དད་མིན་པ་ལྟ་བུར་སྣང་ངོ་ཟེར་བསྒྲིགས། གཅིག་ལས་ལོག་འདུག་བྱས། ཤ་མང་འདི་གིས་གནང་སྟེ་དེ་ལ་སྤྱི་དང་ནི། གཞི་མཐུན་སྤྱོད་ཡུལ་ཅན་དག་གིས་ཤེས་པ་དང་བརྗོད་པ་ཡི་ཐ་སྙད་ནོར་དོན་རྒྱས་བྱེད་ཤེས་པ་དང་བརྗོད་པ་ཡི་དེ་འོ་དེ་གི་འོ་གཞི་མཐུན་གྱི་ཐ་སྙད་བྱེད་ལུགས་ཀྱི་བཤད་པ་རེད་ད་ཤ་པ་ཆོས་ཅན་ཟེར་ན་འགྲིག་འདུག་ཤ་པ་མ་ཡིན་པ་ལས་ལོག་པ་ཆོས་ཅན་ཟེར་ན་འགྲིག་གི་འདུག་ཤིང་ལ་གི་ཤིང་འདུག་བྱས་ཤིང་མ་ཡིན་ལ་གི་ལོག་པས་ཤ་པ་མ་ཡིན་པ་ལས་ལོག་པ་ཡིན་པའི་ཕྱིར།